སྤྱི་ལོ་ཉིས་སྟོང་ཉེར་བཞི་ལོའི་ཟླ་དང་པོའི་ཚེས་སོ་གཅིག། རེས་གཟའ་ལྷག་པའི་ཉིན་གྱི་ལས་རིམ་ཁག། ངས་རྣམ་པ་ཚོར་འཚམས་འདྲི་དང་བཅས་ངོ་སྤྲོད་དང་གསར་འགྱུར་བཤད་རྒྱུ་ཡིན། རྒྱ་ཆེ་བའི་གསན་མཁན་རྣམ་པ་དེ་རིང་གི་ལས་རིམ་ཁག་གི་ཐོག་མར། རྒྱ་ནག་གཞུང་གིས་དཔྱིད་གསར་དུས་ཆེན་གོང་ལ། དྲ་རྒྱར་དམ་དྲག་བྱ་རྒྱུའི་གསལ་བསྒྲགས་བྱས་ཡོད་པའི་གནས་ཚུལ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། ང་ཚོའི་གསར་འགོད་པས་ས་གནས་ནས་བཏང་ཡོང་བའི་གནས་ཚུལ་གྱི་ནང་དུ། ལོ་གསར་བའི་ནང་སངས་རྒྱས་ཀྱི་བསྟན་པ་དང་བསྟན་འཛིན་གྱི་སྐྱེས་བུ་ཚོར་མི་དང་མི་མིན་གྱི་འཚེ་བ་ཞི་ཐབས་དང། སེམས་ཅན་སྤྱི་ལ་འགལ་རྐྱེན་བར་ཆད་མི་འབྱུང་བ་གི་ཕྱིར། རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་གྱི་དྲག་པོའི་སྲེག་སྦྱོར་དང་གཏོར་རྒྱག་གནང་ཡོད་པ། མཇུག་མཐར། བསམ་བློའི་དཔྱད་གཞི་ཞེས་པའི་ལེ་ཚན་ཞིག་དང་བཅས་དེ་རིང་ང་ཚོའི་ལས་རིམ་ཁག་ལ་གསན་རོགས་གནང། རྒྱ་ཆེ་བའི་གསན་མཁན་རྣམ་པ་ང་གི་ཐོག་ཡིན། གཤམ་དེ་རིང་གི་གསར་འགྱུར་ཁག་བཤད་རྒྱུ་ཡིན། རྒྱ་ནག་གཞུང་གིས་དཔྱིད་གསར་དུས་ཆེན་གོང་ལ། དྲ་རྒྱར་དམ་དྲག་བྱ་རྒྱུའི་གསལ་བསྒྲགས་བྱས་ཡོད་པ་རེད། སྤྱི་ཟླ་དང་པོའི་ཚེས་ཉེར་དགུའི་ཉིན། རྒྱ་ནག་དབུས་གཞུང་གི་དྲ་རྒྱའི་ཆ་འཕྲིན་གཞུང་དོན་ལས་ཁུངས་ཀྱིས། དཔྱིད་གསར་དུས་ཆེན་སླེབས་ལ་ཉེ་བ་དང་བསྟུན་ནས། བཀྲ་ཤིས་ཤིང་འཆམ་མཐུན་གྱི་དཔྱིད་གསར་དུས་ཆེན་གྱི་དྲ་ཐོག་གི་རྣམ་པ་འདོན་ཆེད། དེ་རིང་གི་ཉིན་མོ་ནས་བཟུང་དུས་ཡུན་ཟླ་བ་གཅིག་གི་རིང། དྭངས་གཙང་གི་ཉིས་སྟོང་ཉེར་བཞི་ལོའི་དཔྱིད་གསར་དུས་ཆེན་གྱི་དྲ་རྒྱའི་ཁོར་ཡུག་དག་ཐེར་གྱི་ཆེད་དུ་བྱ་སྤྱོད་སྤེལ་ནས། དཔྱིད་གསར་དུས་ཆེན་རིང་དྲ་དམངས་ཀྱིས། རྒྱུན་དུ་སྤྱོད་བཞིན་པའི་ལས་སྟེགས་ལྷུ་ཚིགས་དང། ཞབས་ཕྱིའི་རིགས་ལ་དམིགས་ནས། མང་ཚོགས་ཀྱིས་གླེང་མང་བའི་དྲ་རྒྱའི་མངོན་གསལ་དོད་པའི། ཁོར་ཡུག་གནད་དོན་གཅིག་སྡུད་ཐོག་དག་ཐེར་བྱས་ཏེ། དྲ་རྒྱའི་ཁོར་ཡུག་ཡག་པོ་བསྐྲུན་རྒྱུ་ཡིན་ལུགས་རྒྱ་ནག་ཉིན་རེའི་ཚགས་པར་ཞེས་པའི་ནང་བཀོད་ཡོད་པ་རེད། ཡང་དཔྱིད་གསར་དུས་ཆེན་གྱི་དྲ་རྒྱའི་ཁོར་ཡུག་དག་ཐེར་གྱི་ཆེད། སྤྱི་པའི་སྒྲིག་སྲོལ་ལས་འགལ་བའི་ཡུལ་སྲོལ་ཁྱབ་བསྒྲགས་བྱེད་པ་དང།

བོད་ཀྱི་གནས་ཚུལ་ཉམས་ཞིབ་པ་བསྟན་འཛིན་དགྲ་ལྷ་ལགས་ཀྱིས་སྤྱི་ལོ་ཉིས་སྟོང་ཉེར་གསུམ་ལོའི་ཟླ་བརྒྱད་པའི་ནང་དཔྱད་རྩོམ་ཤིག་སྤེལ་བའི་ནང་དུ། བོད་ནང་དུ་དྲ་རྒྱ་རང་དགར་བེད་སྤྱོད་བྱས་པ་ཡིན་ན། བོད་མི་རྣམས་གང་བྱུང་གིས་འཛིན་བཟུང་དོ་དམ་དང་དྲག་གནོན་བྱེད་ཀྱི་ཡོད་པ་དང། མདོར་ན་རྒྱ་ནག་གཞུང་གིས་བོད་ནང་དུ་དྲ་རྒྱའི་ཐོག་གི་ཁྲིམས་ཡིག་གསར་བ་གཏན་འབེབས་བྱས་པའི་རྗེས། དམ་དྲག་བྱེད་རྒྱུ་ཤུགས་ཆེ་རུ་བཏང་བ་དང་སྨྲ་བརྗོད་ཀྱི་རང་དབང་དང་སྒེར་གྱི་གནས་ཚུལ་གྱི་རང་དབང་ལ་དོ་ཕོག་ཤུགས་ཆེན་ཐེབས་བཞིན་ཡོད་པའི་སྐོར་བཀོད་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལི་ཐུ་ཝེ་ཡུལ་གྱི་གྲོས་ཚོགས་ཀྱི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་དང་ལྷན་དུ་ཐུག་འཕྲད་གནང་ནས་ད་ལྟའི་བོད་ནང་གི་གནས་སྟངས་དང་ཨི་ཁི་རན་དང་བོད་ཀྱི་གནས་ཚུལ་འདྲ་མཚུངས་ཡིན་པའི་སྐོར་རྒྱལ་སྤྱིའི་ངོས་ནས་བོད་དོན་ལ་རྒྱབ་སྐྱོར་ཇི་ཡོད་སོགས་ཀྱི་གོ་བསྡུར་གནང་བའི་ཐོག་ལི་ཐེ་ཝན་གྱི་གྲོས་ཚོགས་ཀྱི་ངོས་ནས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས་ཀྱི་དགོངས་འཆར་གསུངས་ཡོད་པ་རེད། བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ཡོ་རོབ་མངའ་ཁུལ་དུ་གཟིགས་སྐོར་གནང་བཞིན་ཡོད་ལ། ཕྱི་ཚེས་ཉེར་དགུ་ཉིན་ལི་ཐེ་ཝེ་གྲོང་ཁྱེར་རི་ག་རུ་ཕེབས་འབྱོར་གནང་ནས་སྲིད་སྐྱོང་མཆོག་གིས་ཁྲིམས་དང་བཟང་སྤྱོད་ལ་ཚུལ་ཁྲིམས་ཞེས་པའི་སྒྲོག་གླེང་ཚོགས་འདུར་མཉམ་ཞུགས་ཀྱིས་བོད་དོན་སྐོར་ལ་གསུང་བཤད་གནང་ཡོད་པ་རེད། སྐབས་དེར་ཚོགས་བཅར་བ་རྣམས་ཀྱིས་དོ་སྣང་ཆེན་པོས་རིག་གཞུང་དང་སྐད་ཡིག་གཅེས་སྐྱོང་དང་སྲུང་སྐྱོབ། ལཏ་བི་ཡས་བོད་དོན་ལ་རྒྱབ་སྐྱོར་གནང་ཕྱོགས། མཉམ་འབྲེལ་རྒྱལ་ཚོགས་སུ་བོད་དོན་གླེང་ཕྱོགས། བོད་མིའི་སྒྲིག་འཛུགས་ཀྱི་སྐོར་སོགས་གནད་དོན་མང་པོ་ཞིག་གི་ཐོག་ལ་བཀའ་འདྲི་ཞུ་བར་ལན་འདེབས་དང་གསལ་བཤད་གནང་བའི་རྗེས་སུ་ས་གནས་ཀྱི་གསར་འགོད་པའི་བཅར་འདྲིར་ཡང་དང་ལེན་གནང་ཡོད་པ་རེད། དེ་རྗེས་ཕྱི་ཚེས་ཉེར་དགུ་ཉིན་གྱི་ལས་རིམ་ཁག་གྲུབ་རྗེས་ལི་ཐོ་ནི་ཡའི་ནང་ཕྱོགས་ཕེབས་གནང་གི་ཡོད་ཅིང། ཉིན་རྒྱབ་རི་ག་གྲོང་སྡེའི་ལས་ཁུངས་ཀྱི་གྲོང་སྡེའི་སྤྱི་ཁྱབ་གཞོན་པའི་གོ་སྒྲིག་གནང་དོན་ལྟར་སྲིད་སྐྱོང་མཆོག་གིས་བོད་མིའི་སྐོར་གྱི་གློག་བརྙན་ཞིག་ལ་གཟིགས་འབུལ་དང་འབྲེལ་དྲི་བ་དྲིས་ལན་གནང་སྐབས་མང་ཚོགས་ནས་བོད་དོན་ལ་རྒྱབ་སྐྱོར་གྱི་རྣམ་པ་ཤུགས་ཆེན་དུ་མངོན་ཡོད་པ་རེད། སྲིད་སྐྱོང་མཆོག་གི་ཕྱོགས་ཕེབས་ཀྱི་གནད་དོན་དང་འབྲེལ་ནས་དབྱིན་ཡུལ་སྐུ་ཚབ་དོན་གཅོད་ཕར་སི་བསོད་ནམས་ཚེ་རིང་ལགས་ཀྱིས་འདི་ག་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་ལ་ངོ་སྤྲོད་གནང་དོན་ལྟར་ན། ང་ཚོའི་ངོས་ནས་བོད་ཀྱི་གནས་ཚུལ་དེ་བདེན་མཐའ་གསལ་ཡག་དང། བོད་ཀྱི་རྒྱལ་རབས་ལོ་རྒྱུས་ཀྱི་ཐོག་ནས་བོད་དེ་རང་བཙན་གཙང་མ་ཡིན་པ་དེ་ཕྱི་རྒྱལ་ཡུལ་གྲུ་ཁག་དང་རྒྱལ་སྤྱིའི་སྡིངས་ཆའི་ཐོག་ལ་ངོ་སྤྲོད་བྱེད་ཡག་དེ་དང། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་དེ་བཙན་འཛུལ་བྱས་ནས་ཟིན་པ་འདི་རྒྱལ་སྤྱིའི་ཁྲིམས་ཐོག་ནས་ཁྲིམས་འགལ་ཡིན་པ་འདི་ར་སྤྲོད་དགོས་ཡག་འདི་ང་ཚོ་བོད་མིའི་སྒྲིག་འཛུགས་ཀྱི་ལས་འགན་རེད་ལ་འདི་ང་ཚོ་ཨིང་ལན་དོན་གཅོད་ལས་ཁུངས་ཀྱི་ལས་གཞི་གལ་ཆེ་གཅིག་གི་ནང་ནས་གཙོ་བོ་གྱུར་བྱས་ནས་ཁྱབ་ཁོངས་ལ་ཡོད་པའི་རྒྱལ་ཁབ་ཚང་མའི་ནང་གི་ཕྱི་སྲིད་ལས་ཁུངས་དང་གྲོས་ཚོགས་འཐུས་མི་དང་ཨ་ནི་བསམ་མཛོད་འདི་ཚོ་ལ་གཏམ་བཤད་བྱེད་ཡག་གི་གོ་སྐབས་རག་པ་དང་གསལ་བཤད་བྱེད་དགོས་ཡག་དེ་སྐད་དེ་མ་ལུས་པ་དང་མ་ལྷག་པ་ཅིག་བྱས་བྱས་དོ་ནན་པོའི་ཐོག་ནས་བྱས་དང་བྱེད་བཞིན་པ་ཡིན།
དབྱིན་ཡུལ་སྐུ་ཚབ་དོན་གཅོད་ཁྱབ་ཁོངས་ཡོ་རོབ་བྱང་ཕྱོགས་ཀྱི་ཡུལ་ལུང་ཁག་ཏུ་རྒྱུན་དུ་བོད་ཀྱི་གནད་དོན་སྤྱི་དང། ལྷག་པར་དུ་བོད་ནི་ལོ་རྒྱུས་ཐོག་ནས་རང་བཙན་ལྡན་པའི་རྒྱལ་ཁབ་ཅིག་ཡིན་པ་དེ་ངོ་སྤྲོད་གནང་རྒྱུར་འབད་འབུངས་གནང་བཞིན་ཡོད་པའི་སྐོར་གསུངས་ཡོད་འདུག་ལ། ཉེ་ཆར་བོད་ནི་རྒྱ་ཡིག་གི་ལོ་རྒྱུས་ཁག་དང། རང་བཙན་གྱི་མངའ་དབང་ལྡན་པའི་རྒྱལ་ཁབ་ཅིག་ཡིན་པར་ངོས་འཛིན་གནང་མཁན་གྱི་རྒྱ་མི་སློབ་དཔོན་ལུའུ་ལགས་ཀྱིས་དབྱིན་ཇིའི་གྲོས་ཚོགས་སུ་གདན་ཞུས་ཀྱིས་བོད་ཀྱི་ལོ་རྒྱུས་ངོ་སྤྲོད་གནང་ཡོད་པའི་སྐོར་འགྲེལ་བརྗོད་གནང་ཡོད་པ་རེད། ལོ་གསར་བའི་ནང་དུ་སངས་རྒྱས་ཀྱི་བསྟན་པ་འཛིན་སྐྱོང་གི་སྐྱེས་བུ་རྣམས་ལ་འཚེ་བ་ཞི་ཐབས་དང། སེམས་ཅན་སྤྱི་ལ་འགལ་རྐྱེན་བར་ཆད་མི་ཡོང་བའི་ཆེད་དུ་རྒྱུད་སྟོད་གྲྭ་ཚང་གིས། གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་གྱིས་དྲེགས་པའི་བསགས་སྦྱོར་དང་གཏོར་རྒྱག་གནང་ཡོད་པའི་སྐོར། ང་ཚོའི་གསར་འགོད་པ་བློ་བེ་ཡིས་བཞུགས་སྒར་ནས་བཏང་བའི་གནས་ཚུལ་ཞིག་ལ་གསན་རོགས་གནང། ལོ་གསར་བའི་ནང་སངས་རྒྱས་ཀྱི་བསྟན་པ་དང་དེ་འཛིན་གྱི་སྐྱེས་བུ་ཚོར་མི་དང་མི་མིན་གྱི་འཚེ་བ་ཞི་ཐབས་དང། སེམས་ཅན་སྤྱི་ལ་འགལ་རྐྱེན་བར་ཆད་མི་འབྱུང་བའི་ཆེད། རྒྱུད་སྟོད་གྲྭ་ཚང་གིས་གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་གྱི་དྲག་པོའི་སྲེག་སྦྱོར་དང་གཏོར་རྒྱག་གནང་ཡོད་པ། བཞུགས་སྒར་ཉེ་འཁྲིས་སུ་ཆགས་པའི་དཔལ་ལྡན་སྟོད་རྒྱུད་གྲྭ་ཚང་གིས་སྔ་མོའི་ལམ་སྲོལ་ལྟར་ལོ་རེ་བཞིན་འཆར་ཅན་དུ་གནང་ལམ་ཡོད་པ་བཞིན། འདི་ལོ་ཡང་འབྱུང་འགྱུར་ལོ་གསར་བ་གི་ནང་བསྟན་འཛིན་ཀུན་གྱི་གཙུག་རྒྱན་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དབུས་རིས་མེད་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས་ཀྱི་སྐུ་ཚེ་མཛད་འཕྲིན་རྒྱས་པ་དང། ལྷག་པར་བོད་མིའི་སྒྲིག་འཛུགས་ཀྱི་བསྟན་སྲིད་སྤྱི་ལ་འཚེ་བའི་གཟུགས་ཅན་གྱི་དགྲ་དང་གཟུགས་མེད་ཀྱི་བགེགས་སོགས་བསམ་སྦྱོར་ངན་པའི་རིགས་མཐའ་དག་བཟློག་པ། དུས་ངན་ས་ཡོམ་གྱི་གོད་ཆག་དང་རིམས་ནད་དེ་མྱུར་དུ་ཞི་བ་སོགས་ཀྱི་ཆེད་ལ་དམིགས་ཏེ། བྱིན་རླབས་ཀྱི་ཚན་ཁ་འབར་བའི་རྒྱུད་སྡེ་རྟོག་བདུན་གྱི་དགོངས་དོན་བཞིན། དྲག་པོའི་སྲེག་སྦྱོར་ལྕགས་མཁར་ཆེན་མོ་གི་གཏོར་རྒྱག་དེ་བཞིན། སྤྱི་ཟླ་དང་པོ་གི་ཚེས་པ་དགུ་ཉིན་གི་དགོང་མོ་གནང་ཡོད་ཅིང། རྒྱུད་སྟོད་གྲྭ་ཚང་གི་དགེ་བའི་བཤེས་གཉེན་ཆེན་མོ་མཁས་གྲུབ་ནོར་བཟང་ལགས་ནས། རྒྱུད་སྟོད་གྲྭ་ཚང་གི་ལོ་རེའི་ནང་ཐེངས་མ་གཅིག་རེ་མ་གཏོགས་གནང་ལམ་མེད་པ་གི་གཏོར་རྒྱག་འདི་ནི། གཤིན་རྗེ་གཤེད་ཀྱི་གཏོར་མའི་འཕྲུལ་འཁོར་ལ་བརྟེན་ནས་གནང་བ་འདིས། བསྟན་པ་སྤྱི་དང་སྒོས་བསྟན་འཛིན་གྱི་སྐྱེས་བུ་དམ་པ་རྣམས། སེམས་ཅན་གྱི་བདེ་སྐྱིད་བཅས་ཚང་མར་ལོ་གཅིག་གི་ནང་འགལ་རྐྱེན་བར་ཆད་དུས་ངན་ཆེན་པོ་གི་རིགས་ཞི་རྒྱུར་ཕན་ཐོགས་ཡོད་པ་གི་གསུང་སྲོལ་ཡོད་ཅེས་འགྲེལ་བརྗོད་གནང་གི་འདུག། ཉིན་ཞག་ཕྲུགས་གཅིག་གི་ནང་ལོགས་ལ་ཆུ་ཚོད་ཉི་ཤུ་རྩ་བཞི་གི་རིང་ལ་ཨ་ནི་རླུང་གི་རྒྱུ་བ་དེ་ཉི་ཁྲི་གཅིག་སྟོང་དྲུག་བརྒྱ་ཡོད་རེད། འོ་ད་དེ་ཐམས་ཅད་ཀྱི་སྐབས་སུ་རྣམ་རྟོག་གི་རྒྱུ་བ་དྲུག་ཅུ་ག་ཟེར་ནས་ཉི་ཁྲི་གཅིག་སྟོང་དྲུག་བརྒྱ་ཡོད་རེད། ཨ་ནི་རྣམ་རྟོག་གི་རྒྱུ་བ་ལ་བརྟེན་ནས་ང་རང་ཟུར་དུ་གནས་པ་བརྒྱན་པའི་གདན་གྱི

དེ་ནི་དུས་བཀག་བསྐྱར་ཞིབ་སྐབས་གཡོ་སྒྱུ་འཁྲབ་སྟེ་རྒྱལ་ཁབ་གཞན་དག་ལ་མགོ་སྐོར་སླུ་བྲིད་གཏོང་ཐབས་བྱས་པ་ཡིན་སྐོར་འགྲོ་བ་མིའི་ཐོབ་ཐང་ཆེད་མཁས་པ་ལྕམ་སོ་ཧྥི་རི་ཆར་སན་ལགས་ཀྱིས་འགྲེལ་བརྗོད་གནང་ཡོད། འདི་ག་རླུང་འཕྲིན་ཁང་གི་འགན་འཛིན་གཞོན་པ་བསྟན་འཛིན་པདྨ་ལགས་ཀྱིས་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པའི་ངེས་སྟོན་པ་ཟུར་པ་དང Stanford གཙུག་ལག་སློབ་གྲྭ་ཆེན་མོའི་དམངས་གཙོའི་རིང་ལུགས་དང་འཕེལ་རྒྱས་ཁྲིམས་ལུགས་དབང་སྒྱུར་སྡེ་ཚན་གྱི་ཆོད་དོན་སློབ་ཁྲིད་པ་མཁས་དབང Sophie Richardson ལགས་ལ་མཉམ་འབྲེལ་རྒྱལ་ཚོགས་ཀྱི་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པའི་སྐབས་རྒྱ་ནག་གི་སྐུ་ཚབ་ཀྱིས་ལན་འདེབས་གསལ་བཤད་བྱས་པ་དེའི་ཐད་བཅར་འདྲི་བྱས་པའི་ལན་དུ། ལྕམ Richardson ལགས་ཀྱིས་རྒྱ་ནག་གི་རྒྱལ་ཚོགས་ནང་གི་སྐུ་ཚབ་ཁྲིན་ཤུས་ཡིས་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་ཡར་རྒྱས་གཏོང་བཞིན་ཡོད་པ་དང་རྒྱ་ནག་ནང་གི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་དེ་ཆབ་སྲིད་ལ་བསྒྱུར་ནས་རྒྱ་ནག་ལ་སྐྱོན་བརྗོད་བྱེད་བཞིན་ཡོད་སྐོར་བཤད་པ་དེ་དག་ནི་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་གཏོང་བཞིན་པའི་གནས་ཚུལ་ལ་གཡོལ་ཐབས་ཀྱི་བཤད་པ་ཞིག་རེད་ཅེས་གསུངས་ཡོད།

ཐེངས་སྔོན་མ་གཡོ་སྒྱུའི་ཐབས་ལམ་ནང་བཞིན་འགོ་འཛུགས་བྱེད་ཀྱི་ཡོད་སྐོར་གསུངས་ནས་ཉིས་སྟོང་བཅོ་བརྒྱད་ལོའི་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་བསྐྱར་ཞིབ་སྐབས་བསམ་འཆར་བཏོན་པ་ཁག་གི་ཐད་རྒྱ་ནག་གིས་ལྷག་བསམ་རྣམ་དག་མིན་པར་རང་བསྟོད་ཀྱི་འུར་སྒྲོག་བྱས་ཡོད་སྐོར་ཐེར་འདོན་བྱས་ཡོད་པ་རེད། ཡང་ཁོ་མོས་གསུངས་པར། ཉིས་སྟོང་བཅོ་བརྒྱད་ལོར་རྒྱ་ནག་གིས་ཕལ་ཆེར་རྒྱལ་ཁབ་བརྒྱ་ར་ལྔ་བཅུ་ཙམ་གྱིས་བསམ་འཆར་སུམ་བརྒྱ་ར་བཞི་བཅུ་ཞེ་དྲུག་བཏོན་པའི་ནང་ནས་ཉིས་བརྒྱ་ར་བརྒྱད་ཅུ་གྱ་བཞི་ངོས་ལེན་བྱས་ཡོད་ལ་དེ་དག་ཁྲོད་ནང་དོན་མང་པོ་ཞིག་ཁ་གསལ་མིན་པའམ་ཡང་ན་དོན་སྙིང་གང་ཡང་མེད་པ། མཐར་ཐུག་དོན་དངོས་སུ་རྒྱ་ནག་གཞུང་གིས་མུ་མཐུད་འགྲོ་བ་མིའི་ཐོབ་ཐང་རྩི་མེད་རྡོག་རོལ་དུ་གཏོང་རྒྱུར་སྐུལ་ལྕག་བཏང་ཡོད་ཅེས་དང་ཡང་མུ་མཐུད་པེ་ཅིང་གིས་ཐོག་མཐའ་བར་གསུམ་དུ་དོན་ངོ་མ་ཡར་རྒྱས་ཤིག་ལ་ངོས་འཛིན་བྱེད་ཀྱི་ཡོད་མོད་འོན་ཀྱང་རྒྱ་ནག་གིས་རྩུབ་སྤྱོད་ཀྱི་བྱས་ཉེས་བསགས་བཞིན་ཡོད་པ་ང་ཚོས་ཤེས་གསལ་རེད། ཡིན་ནའང་རྒྱ་ནག་གིས་བསྐྱར་ཞིབ་གོ་རིམ་ཁྲོད་ཀྱི་གཡོ་སྒྱུའི་རྩེད་མོ་དེ་རིགས་ལ་རྒྱལ་ཁབ་ཁག་གིས་ལུགས་མཐུན་གྱིས་དོ་ཁུར་བྱེད་པའི་གོ་སྐབས་རྦད་དེ་མེད་པར་བཟོས་མེད་ཅེས་འགྲེལ་བརྗོད་གནང་ཡོད་པ་རེད། ད་ལོའི་བསྐྱར་ཞིབ་སྐབས་སུ་བོད་དང་ཡུ་གུར་མི་རིགས་ཀྱི་དཀའ་ངལ་གནད་དོན་ཁག་གི་ཐད་དོ་སྣང་བྱེད་མཁན་ཇེ་མང་དུ་ཕྱིན་ཡོད་པ་དང་སྔོན་མ་ཉིས་སྟོང་བཅོ་བརྒྱད་ལོར་བོད་དང་འབྲེལ་བའི་ཐོབ་ཐང་གནད་དོན་ཐོག་དགོས་འདུན་ནམ་བསམ་འཆར་སྣ་ཁ་བཅུ་ཙམ་བཏོན་ཡོད་ཀྱང་ད་ཐེངས་བོད་སྐོར་གྱི་གནད་དོན་ནི་ཉི་ཤུ་རྩ་བཞི་བཏོན་ཡོད་པ་ལས་ད་དུང་རྒྱལ་ཁབ་ཀྱི་གྲངས་འབོར་གྱི་ཆ་ནས་ཀྱང་ཉིས་སྟོང་བཅོ་བརྒྱད་ལོར་རྒྱལ་ཁབ་དགུ་དང་ད་ལོར་ཉི་ཤུ་བར་འཕར་སྣོན་བྱུང་ཡོད་པ་རེད།

དེའི་བྱས་ཉེས་ཀྱི་ཁྲོད་དུ་བོད་རིགས་བྱིས་པ་ས་ཡ་གཅིག་གི་ཐོབ་ཐང་དང་བོད་མི་རིགས་ཀྱི་ངོས་འཛིན་མེད་པར་བཟོ་བའི་དམིགས་ཡུལ་འགྲུབ་ཐབས་སུ་བོད་ཕྲུག་དེ་དག་བཙན་ཤེད་སྒོས་གཏན་སྡོད་སློབ་གྲྭ་ཁག་ཏུ་བཅུག་པ་དེ་རེད། འོན་ཀྱང་རྒྱལ་ཚོགས་ཀྱི་བསྐྱར་ཞིབ་སྐབས་རྒྱལ་ཁབ་སོ་སོས་པེ་ཅིན་གཞུང་གི་འགན་འཁྲི་བདའ་འདེད་བཏང་སྟེ་རྒྱ་ནག་གི་བྱས་ཉེས་ཐེར་འདོན་བྱས་ཡོད།

རྒྱ་ནག་གི་རྒྱལ་ཚོགས་ནང་གི་སྐུ་ཚབ་ཁྲིན་ཞུས་ཡིས་རྒྱལ་ཁབ་བརྒྱ་ར་བཞི་བཅུ་ཞེ་གཅིག་ཙམ་གྱིས་བསམ་འཆར་བཏོན་པ་དེ་དག་ཕལ་ཆེ་བ་ནི་དོན་དང་ལྡན་པ་ཞིག་ཡིན་པར་ངོས་འཛིན་བྱེད་ཀྱི་ཡོད་མོད་འོན་ཀྱང་རྒྱ་ནག་རང་ཉིད་ཀྱི་ལངས་ཕྱོགས་དང་ལན་འདེབས་ཁག་ཟླ་བ་རྗེས་མར་འདོན་རྒྱུ་ཡིན་ཞེས་བཤད་འདུག་རྒྱ་ནག་གིས་ངེས་པར་དུ་ཉིས་སྟོང་ཉེར་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་དགུ་ཉིན་གྱི་སྔོན་ལ་རྒྱལ་ཁབ་ཁག་གི་གྲོས་གཞི་བསམ་འཆར་དེ་དག་ལ་ཡིག་ཐོག་ནས་ལན་འདེབས་དགོས་ཀྱི་ཡོད་པ་དང་ཟླ་བ་གཉིས་པའི་ཚེས་བཅུ་དྲུག་ཉིན་གྱི་སྔོན་ལ་རྒྱལ་ཁབ་དག་གི་དགོས་འདུན་བསམ་འཆར་དག་ལ་ངོས་ལེན་བྱེད་མིན་ཐད་ལན་འདེབས་གསལ་བསྒྲགས་བྱེད་དགོས་ཀྱི་ཡོད་འདུག་ཕྱི་ཟླ་དང་པོའི་ཚེས་ཉེར་གསུམ་ཉིན་རྒྱལ་ཚོགས་སུ་རྒྱ་ནག་གི་འགྲོ་བ་མིའི་ཐོབ་ཐང་གི་དུས་བཀག་བསྐྱར་ཞིབ་ཐེངས་བཞི་པ་དེ་ཆུ་ཚོད་གསུམ་ལྷག་རིང་གནང་ཡོད་པའི་ཐོག་མཉམ་ཞུགས་བྱེད་མཁན་ཡུལ་གྲུ་མང་པོ་ཡོད་པའི་དབང་གིས་རྒྱལ་ཁབ་རེ་རེའི་དགོས་འདུན་བསམ་འཆར་དག་འགྲེལ་བརྗོད་བྱ་རྒྱུར་སྐར་ཆ་བཞི་བཅུ་ཞེ་ལྔ་ཙམ་མ་གཏོགས་མེད་སྟབས་རྒྱ་ནག་གིས་འགྲོ་བ་མིའི་ཐོབ་ཐང་རྡོག་རོལ་ཤུགས་ཆེར་གཏོང་ཡུལ་བོད་དང་ཡུ་གུར། ཧོང་ཀོང་སོགས་ཀྱི་གནས་ཚུལ་ཁག་འཐུས་ཚང་ཞིག་སྙན་སྒྲོན་བྱེད་ཐུབ་མེད་པ་རེད་འདུག།

དབུས་བོད་མིའི་དྲ་རྒྱའི་སྟེང་དུ་གནས་སུ་འཁོད་དོན། སྐབས་བཅུ་བདུན་པའི་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་རྒྱ་གར་མངའ་སྡེ་ཁག་ནང་དུ་མངའ་སྡེ་སོ་སོའི་སྲིད་སྐྱོང་དང། གྲོས་ཚོགས་ཀྱི་ཚོགས་གཙོ། སྤྱི་ཁྱབ་བློན་ཆེན། དབུས་དང་མངའ་སྡེའི་བློན་ཆེན་ཁག། གྲོས་ཚོགས་འཐུས་མི་རྣམ་པ་དང། བོད་དོན་རྒྱབ་སྐྱོར་ཚོགས་པ་ཁག། རྒྱ་གར་མང་ཚོགས་དང་སློབ་ཕྲུག་བཅས་ལ། བོད་ཀྱི་དངོས་ཡོད་ཀྱི་གནས་སྟངས་ངོ་སྤྲོད་དང། བོད་དོན་ཞུ་སྐུལ་གནང་རྒྱུའི་ལས་རིམ་ཡོད་པ་ལྟར། སྤྱི་འཐུས་དགེ་བཤེས་རྔ་བ་གངས་རི་ལགས་དང། སྤྱི་འཐུས་བསྟན་འཛིན་ཆོས་འཛིན་ལགས་རྣམ་གཉིས་སྤྱི་ཟླ་དང་པོའི་ཚེས་ཉེར་ལྔ་ནས་སྤྱི་ཟླ་གཉིས་པའི་ཚེས་བརྒྱད་བར་རྒྱ་གར་གྱི་མངའ་སྡེ་མ་དྷ་ཡ་པར་དེ་ཤི་དང་ཆ་ཏིས་གར་དུ་གཞུང་འབྲེལ་ཕྱོགས་ཕེབས་ཀྱིས་བོད་དོན་ཞུ་སྐུལ་གནང་དང་གནང་བཞིན་པ་ལྟར་སྤྱི་ཟླ་དང་པོའི་ཚེས་ཉེར་ལྔའི་ཉིན་བྷོ་པཱལ་གནམ་ཐང་དུ་འབྱོར་སྐབས་ཧིན་བོད་མཛའ་འབྲེལ་ཚོགས་པའི་ཚོགས་མི་ཁག་ཅིག་གིས་ཕེབས་བསུ་ཞུས་ཤིང་ཕྱི་ཚེས་ཉེར་དྲུག་ཉིན་སྐོར་སྐྱོད་མགྲོན་ཁང་དུ་འཕགས་བོད་འབྲེལ་མཐུད་ཚོགས་པའི་འབྲེལ་ཡོད་འཐུས་མི་དང་གཞན་ཡང་ལས་བྱེད་ཁག་ཅིག་བཞུགས་ཡུལ་མགྲོན་ཁང་དུ་འཚམས་འདྲིར་ཕེབས་ཏེ་བོད་དོན་ཞུ་སྐུལ་དང་འབྲེལ་བའི་ཕྱག་ལས་གནང་ཡོད་པ་རེད། ཕྱི་ཚེས་ཉེར་བདུན་ཉིན NRI ཞེས་པའི་གཙུག་ལག་སློབ་ཁང་གི་དགེ་སློབ་རྣམས་ནས་མཐོ་སློབ་ཏུ་ཕེབས་བསུའི་སྣེ་ལེན་གཟབ་རྒྱས་བྱས་པ་དང། གཙུག་ལག་སློབ་གཉེར་ཁང་གི་ཚོགས་ཁང་དུ་དགེ་སློབ་ལྔ་བརྒྱ་ལྷག་ཙམ་ལ་བོད་དོན་ངོ་སྤྲོད་གནང་བ་དང་གཞན་འབྲེལ་ཡོད་མི་སྣར་འཚམས་འདྲི་དང་ལྷན་དུ་བོད་དོན་ཞུ་སྐུལ་གནང་བ་དང་ཕྱི་ཚེས་ཉེར་བརྒྱད་ཉིན་རྒྱ་གར་གྱི་མ་དྷ་ཡ་མངའ་སྡེའི་གྲོང་ཁྱེར་བྷོ་པཱལ་དུ་མངའ་སྡེའི་སྤྱི་ཁྱབ་བློན་ཆེན་གཞོན་པ་དང་མཇལ་འཕྲད་ཀྱིས་བོད་ནང་གི་ཛ་དྲག་གི་གནས་སྟངས་སྐོར་ངོ་སྤྲོད་སོགས་གནང་ཡོད་པ་རེད་ལ་རྒྱ་ནག་གིས་ཨ་མེ་རི་ཀའི་རྡ་ལ་སི་གནམ་ཐང་དང་ཨ་རིའི་ནང་དུ་འཛུལ་ཡུལ་ཁག་ཏུ་རྒྱ་ནག་གི་སློབ་མར་བཟུང་བའི་བྱ་སྤྱོད་ལ་ངོ་རྒོལ་བྱས་ཡོད་པ་རེད་ལ་རྒྱ་ནག་གཞུང་གིས་ཨ་རིའི་ཕྱོགས་ནས་རྒྱ་རིགས་སློབ་མ་རྣམས་ཕྱིར་རྒྱ་ནག་ཏུ་སོང་ནས་ཕྱིར་ཨ་མེ་རི་ཀར་འཛུལ་དུས་སུ་སློབ་མ་སྐོར་ཞིག་ལ་ཆུ་ཚོད་ཁ་ཤས་ལ་འདྲི་རྩད་བྱས་པ་དང་ཞིབ་བཤེར་བྱས་པ་མ་ཟད། སློབ་མ་ཁ་ཤས་ཨ་རིའི་ནང་དུ་འཛུལ་དུ་མ་བཅུག་པར་ཕྱིར་རྒྱ་ནག་ཏུ་མངགས་ཡོད་པར་ངོ་རྒོལ་བྱས་ཡོད་པ་རེད། ཨ་རིའི་རྒྱ་ནག་གི་གཞུང་ཚབ་ཁང་གི་དྲ་རྒྱའི་སྟེང་དུ་གཞུང་ཚབ་པ་ཞེ་ཧྥིན་ཟེར་བའི་གནས་ཚུལ་ཐུང་ངུ་ཞིག་འཁོད་པའི་ནང་དུ། འདས་པའི་ཟླ་ངོ་ཁ་ཤས་ཀྱི་ནང་དུ་རྒྱ་ནག་གི་སློབ་མ་བཅུ་གྲངས་ཤིག་ཨ་རིར་འཛུལ་དུ་མ་བཅུག་པར་ཕྱིར་སློག་བྱས་ཡོད་འདུག་ལ། གནས་ཚུལ་དེའི་རིགས་ནི་དང་ལེན་བྱ་ཐུབ་པ་ཞིག་མ་རེད་ཅེས་སོགས་ཀྱི་སྐྱོན་བརྗོད་བྱས་ཡོད་པ་རེད།

སྲིད་ཁྲིམས་ཉམས་ཞིབ་པ་གབ་བཙན་བླ་མ་སྐྱབས་ཀྱིས་དོན་གནད་ཁ་ཤས་ཀྱི་སྒང་ལ་བསམ་ཚུལ་གསུངས་པ་ཞིག་ལ་གསན་རོགས་གནོངས། ཐོག་མར་འདི་ནས་ཉན་མཁན་རྣམ་པ་ལྷན་རྒྱས་ཚང་མ་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཏུ་དེ་རིང་གི་ལེ་ཚན་ནང་ང་གོང་ནས་ངོ་སྤྲོད་བྱས་པ་ནང་བཞིན་གྱི་པཎ་ཆེན་སྐུ་འཕྲེང་བཅུ་པ་མཆོག་གིས་ཕུལ་ནོ་གི་ཡིག་འབྲུ་ཁྲི་བདུན་དང་འབྲེལ་བའི་ད་ངས་དོན་གནད་ཁ་ཤས་ཀྱི་སྒང་བསམ་ཚུལ་ཅིག་ཞུས་ན་བསམ་གི། ཡིག་འབྲུ་ཁྲི་བདུན་གྱི་སྙན་ཞུ་འདི་པཎ་ཆེན་སྐུ་འཕྲེང་བཅུ་པ་མཆོག་གིས་གཅིག་དགུ་དྲུག་ཅུ་རེ་གཉིས་ཀྱི་ཟླ་བ་ལྔ་བ་གྱི་ཚེས་བཅོ་བརྒྱད་ཀྱི་ཉི་མ་རྒྱ་ནག་དམར་བོའི་གཞུང་ལ་ཕུལ་ནོ་གི་བོད་མི་མང་གི་སྐབས་དེ་གྱི་གནས་སྟངས་དེ་ཆི་མོ་ཟིག་ཡིན་དེའི་སྐོར་གྱི་སྙན་ཞུ་སྐད་གྲགས་ཅན་དེ་མོ་ཟིག་རེད། དེ་ལ་དོན་ཚན་གྱི་སྒང་ནས་བགོས་ནས་སོང་ན་དོན་ཚན་ཆེན་པོ་བརྒྱད་ཡོད། དོན་ཚན་ཆེན་པོ་བརྒྱད་པོ་དེའི་ནང་ནས་གུང་ཁྲན་ཏང་གིས་བོད་ལ་དབང་སྒྱུར་བྱས་ནོ་གི། བརྒྱུད་རིམ་ལྷག་པར་དུ་དམངས་གཙོ་བཅོས་བསྒྱུར་ཟེར་གོ་ནོ་གི་སྐབས་ཐོག་དེ་ཡིན་ན་བོད་ཀྱི་ཆོལ་ཁ་གསུམ་གྱི་ནང་རྒྱ་ནག་དམར་བོའི་གཞུང་གི་ཆོས་ལུགས་དད་མོས་ཡིན་ན་ཆོག་གི་མི་རིགས་ཀྱི་ཡུལ་སྲོལ་གོམས་གཤིས་ཡིན་ན་ཆོག་གི་དགོན་པ་གཏོར་བཅོམ་ཡིན་ན་ཆོག་གི་ལྷག་པར་དུ་མི་གསོད་ཁྲག་སྦྱོར་གྱི་ལས་ཀ་མང་ང་བྱས་ནས་བསྡད་དང་བོད་མི་མང་ང་རྐྱེན་ལམ་དུ་བུད་སོང་ནོ་དེའི་གནས་སྟངས་འདི་དག་ཡིན་ན་དམར་རྗེན་ལ་བཏོན་ནས་རྒྱ་ནག་གི་དབུས་གཞུང་ལ་སྙན་ཞུ་ཕུལ་ནོ་གི་དེ་མོ་ཟིག་རེད།

ཁྲི་བདུན་ལྟ་བུའི་ཡིག་ཆ་ཧ་ཅང་གི་ཉུང་ཉུང་རེད། ལྷག་པར་དུ་ད་པཎ་ཆེན་རིན་པོ་ཆེ་གི་སྐབས་དེ་བྲིས་ནོ་གི་གནས་སྟངས་དེ་ཡིན་ན་ད། དངོས་ཡོད་ཀྱི་གནས་ཚུལ་སྒྲོ་བཏགས་མ་ཡིན་པ། ཇི་མ་ཇི་བཞིན་གྱི་བྲིས་ཡོད་ནོའི་རྒྱུ་མཚན་གྱི་ཡིན་ན་ཧ་ཅང་གི་ད་རིན་ཐང་ཆེ་བ་རེད། དེའི་རྒྱུ་མཚན་གྱི་ང་ཚོ་བཙན་བྱོལ་གྱི་སྤྱི་ཚོགས་ནང་ང་མཚོན་ནས་བརྗོད་རྒྱུ་ན་ར། ད་ཡིག་འབྲུ་ཁྲི་བདུན་ལྟ་བུ་འདི་མོ་གི་སྐོར་ར་ཡིན་ན་དམིགས་བསལ་གྱི་ཅིག་བཙན་བྱོལ་གྱི་གཞུང་ཡིན་ན་འགྲིག་གི། བོད་མི་མང་སྤྱི་འཐུས་ལྷན་ཁང་ཡིན་ན་འགྲིག་གི། དེ་མ་ཡིན་པའི་གཞུང་འབྲེལ་མ་ཡིན་པའི་ཚོགས་པ་མང་ཟིག་ཡོད་གི། ལྷག་པར་དུ་ད་ཁ་རྩང་དེ་རིང་གཅིག་གི་ཚོགས་པ་གཉིས་ཀྱི་ཚོགས་པ་ཟེར་ཚོགས་པ་དེ་མོ་མང་ཟིག་ཡོད་གི་མོད་དེའི་ནང་དུ་ནས་ད་ཅིག་དཔེ་གཅིག་འཇོག་རྒྱུ་ན་དབུ་མའི་ལམ་གྱི་མི་མང་གི་ལས་འགུལ་ཁང་ཟེར་རྒྱུ་དེ་མོ་ལྟ་བུ་ཡིན་ན་གང་ལ་གང་འཚམ་གྱི་དབུ་མའི་ལམ་ངོ་སྤྲོད་བྱས་ནས་ས་གནས་ག་ས་ག་བ་ཡིན་ན་ལས་འགུལ་སྤེལ་གོ་གི་མོད་དེ་ལྟར་དེ་མཚུངས་ཀྱི་པཎ་ཆེན་རིན་པོ་ཆེ་གི་ཡིག་འབྲུ་ཁྲི་བདུན་ལྟ་བུ་འདི་མོ་ཡང་ཁྱབ་བསྒྲགས་ཡེད་ནོ་གི་འཕྲལ་སེལ་གི་ཚོགས་པ་ལྟ་བུ་འདི་མོ་ཡོད་རྒྱུ་ན་ཡིན་ན་ཡང་ཧ་ཅང་གི་ཕན་ས་རེད་བསམ་གི་རྒྱུ་མཚན་གཙོ་བོ་ཆི་ཟིག་ཟེར་ན་བཙན་བྱོལ་གི་སྤྱི་ཚོགས་ནང་གི་གཞི་རིམ་མི་མང་མཚོན་ནས་བརྗོད་རྒྱུ་ན་རྒྱ་ནག་དམར་བོ་གི་བྱེད་ལས་དེ་ཡིན་ན་ཤེས་ནོ་ཉུང་ཉུང་རེད་ལྷག་པར་དེ་ཡིན་ན་པཎ་ཆེན་རིན་པོ་ཆེ་སྐུ་འཕྲེང་བཅུ་བ་གི་བྲིས་ནོ་གི་ཡིག་ཆ་ཟིག་ཡིན་པའི་ཆ་ནས་འདི་ཁྱབ་བསྒྲགས་གང་ལ་གང་འཚམ་མ་འགྲོ་ཐུབ་རྒྱུ་ན་ཡིན་ན་བཙན་བྱོལ་གི་སྤྱི་ཚོགས་ནང་ནས་གི་དོ་སྣང་ར་ཆེན་པོ་ཡོང་རྒྱུ་རེད་བསམ་གི་རྒྱལ་ཁབ་འཕྲོག་ཡིན་མི་རིགས་རྩ་མེད་ལ་བཏང། སྣོད་བཅུད། གཉིས་ཀ་མེད་པ་བཟོ་མཁན་དེ་ཡིན་ན། རྒྱ་ནག་དམར་བོ་གི་གཞུང་གི་ནུབ་བྱང་གི། རྒྱ་ནག་དམར་བོ་གི་གཞུང་གི། ནག་ཉེས་དེ་ཐེར་འདོན་ཡེ་བཞག་ནོ་གི། ཡིག་ཆ་ཆེས་མེད་དུ་མི་རུང་བ་ཟིག་ཡིན་ནོ་གི་རྒྱུ་མཚན་གི། འདི་ཚོ་ཡིན་ན་སྐད་ཆེན་པོའི་སྒོ་ནས་ཁྱབ་བསྒྲགས་ཡེད་ཐུབ་ན། ཧ་ཅང་གི་ཕན་པ་ཡོད་ཀྱི་རེད་བསམ་གི་འདུག། རྣམ་པ་ཚོས་གསན་བཞིན་པ་འདི།

ཕྲ་མོ་ཙམ་ཡང་ངའི་ལོ་རྒྱུས་ནང་མི་འཇོག་པའི་དམ་བཅའ་བཞག་ཡོད་ཟེར་ནས་ད་ཁོ་ཚང་གི་ན་འདི་མོ་དམ་བཅའ་བརྟན་པོ་བཞག་གི་ད་འདི་ལྟ་བུ་མཚོན་རྒྱུ་ན་ཁོ་ཚང་གི་དམ་བཅའ་བཞག་ནོ་འདི་སྐྱ་སེར་ཚང་མ་གི་ལག་ལེན་དང་མིག་དཔེ་ལྟ་ས་གི་ད་ཧ་ཅང་གི་ལེགས་བྱས་རྨད་དུ་བྱུང་བ་ཅིག་རེད་བསམ་གི་རྒྱུ་མཚན་ཆི་རེད་ཟེར་ན་པཎ་ཆེན་རིན་པོ་ཆེ་སྐབས་ཐོག་དེ་ན་ལོ་བརྒྱད་ཟླ་བ་དགུ་ལ་བཙོན་ན་བཅུག་བཟང་བཙོན་དང་བསྡོམས་པས་ན་ལྔ་བཞུགས་དེས་ན་ད་ལོ་བཅུ་བཞི་མ་ཟིན་ཙམ་གྱི་ན་པཎ་ཆེན་རིན་པོ་ཆེ་རྒྱ་ནག་དམར་བོའི་གཞུང་གི་མནར་གཅོད་བཏང་ནི་རེད་བརྒྱད་ཅུ་གྱ་དགུ་གི་ཟླ་བ་དང་བོ་གི་ཚེས་ཉི་ཤུ་བརྒྱད་གི་ཉི་མ་ཡིན་ན་པཎ་ཆེན་རིན་པོ་ཆེ་ཆི་ཡིན་འདི་ཡིན་མ་ཤེས་པའི་སྒང་ནས་སྙིང་རྩ་འགག་ནོ་གི་ནད་གཞི་དེ་མོ་ཟིག་རྐྱེན་བྱས་ནས་ད་དགོངས་པ་རྫོགས་སོང་ནི་རེད་ད་ཟླ་བ་འདི་གི་ཚེས་ཉི་ཤུ་རྩ་བརྒྱད་གི་ཉི་མ་ཚུན་བརྗོད་རྒྱུ་ན་པཎ་ཆེན་སྐུ་འཕྲེང་བཅུ་བ་དགོངས་པ་རྫོགས་ནས་ལོ་སུམ་ཅུ་སོ་ལྔ་ཧྲིལ་བོ་འཁོར་ནོ་གི་ཉིན་མོ་རེད། དེའི་རྒྱུ་མཚན་གྱིས་པཎ་ཆེན་སྐུ་ཕྲེང་བཅུ་པ་ལ་སོགས་པའི་བོད་ནང་ནས་ད་ལྟ་བར་དུ་བོད་མི་རིགས་ཀྱི་སྣོད་བཅུད་གཉིས་ཀྱི་ཆེད་དུ་དཀའ་ལས་རྒྱབ་ནོ་གི་ཆབ་སྲིད་ཀྱི་བརྩོན་པ་ཡིན་ན་ཆོག་གི་དེ་མ་ཡིན་པའི་བོད་མི་རིགས་ཀྱི་ཆེད་དུ་དཀའ་ལས་རྒྱབ་པའི་རང་སྲོག་བློས་བཏང་གཏོང་ནོ་གི་རང་ལུས་མེ་སྲེག་གཏོང་མཁན་གྱི་དཔའ་བོ་དཔའ་མོ་རྣམ་པ་ཡིན་ན་འགྲིག་གི་དེ་མ་ཡིན་པའི་འདས་ཟིན་པའི་བོད་ཀྱི་བྱུང་རབས་ཀྱི་ནང་ནས་བོད་མི་རིགས་ཀྱི་རྩ་དོན་གྱི་ཆེད་དུ་རང་སྲོག་ཤོར་སོང་ནོ་བོད་མི་ས་ཡ་མང་པོ་ཡོད་ནོ་འདི་ཚོ་ཚང་མ་གི་ད་ང་ཚོ་ཅིག་བཀའ་དྲིན་རྗེས་དྲན་ཟེར་ན་འགྲིག་གི་ཁོ་ཚོ་གི་ཅིག་དམིགས་ཡུལ་དང་འདུན་པ་དེ་འགྲུབ་རྒྱུ་གི་ཆེད་དུ་ཁ་རྩང་དེ་རིང་གི་བོད་ཕྱི་ནང་གཉིས་ཀ་ན་ཡོད་ནོ་བོད་མི་ཚང་མ་གི་དངོས་གནས་དྲང་གནས་གི་རྡོག་རྩ་གཅིག་སྒྲིལ་བྱས་ད་དང་ཁ་ཞེ་གཉིས་མེད་གི་རྒྱ་ནག་དམར་བོ་གི་གཡོ་སྒྱུ་དང་དེའི་བྱེད་ལས་གི་འོག་མ་ཤོར་ད་དང་བོད་མི་རིགས་གི་སྣོད་བཅུད་གཉིས་ཀ་སྲུང་རྒྱུ་དེ་འདི་ད་ཧ་ཅང་གི་གལ་ཆེན་པོ་ཞིག་ཆགས་ཡོད། གལ་ཏེ་བོད་མི་རིགས་ཀྱི་རྩ་དོན་ལ་གནོད་པའི་ལས་ཀ་ཅིག་བྱེད་བཏང་ན་ད་སོ་སོ་གི་མི་རབས་ཀྱི་ཚ་རྒྱུད་ལ་ཡིན་ན་ད་ལོ་རྒྱུས་ཀྱི་ནང་ནག་ཐིག་ཆེན་པོ་ཞིག་བསྐྲུན་བཏང་ནོ་གི་རྒྱུ་མཚན་གྱི་ཁ་རྩང་དེ་རིང་གི་ཆེས་གནད་འགག་དང་དུས་ཚོད་གལ་ཆེན་པོ་གི་སྐབས་འདི་ལ་ལྷག་པར་དུ་རྒྱ་ནག་དམར་བོ་གི་འཐབ་ཕྱོགས་གཅིག་གྱུར་ལ་སོགས་པའི་འདི་མོ་གི་གཡོ་སྒྱུ་གི་འོག་ག་མ་ཤོར་བར་བསྡད་དང་རང་རང་གི་རྩ་དོན་དུ་དམ་དུ་བཟུང་བའི། བོད་མི་རིགས་ཀྱི་སྣོད་དང་བཅུད་གཉིས་ཀ་སྲུང་སྐྱོབ་བྱེད་རྒྱུ་འདི་ལ་ག་ཡིན་ན་ད་སྔ་ན་སྟེ་ན་ད་མི་རེ་ངོ་རེ་ནས་ཤུགས་རྒྱག་རྒྱུ་དེ་ཧ་ཅང་གི་གལ་ཆེ་ཡོད་གི་བསམ་གི་ལྷག་པར་དུ་ད་ཁ་རྩང་དེ་རིང་རྒྱ་ནག་གི་སྲིད་དབང་སྒེར་གཅོད་པ་ཞི་ཅིན་ཕིང་གི་སྲིད་དབང་བཟུང་ནོ་གི་ཁྲོད་ནས་ཡིན་ན་བོད་མི་རིགས་ཀྱི་སྐད་ཡིག་དང་རིག་གཞུང་ཆོས་ལུགས་དད་མོས་ཡུལ་སྲོལ་གོམས་གཤིས་ཆེས་རྩ་བའི་རྩ་དོན་དུ་གྱུར་ཡོད་ནོ་གི་ད་བོད་ཀྱི་ཐུན་མོང་མ་ཡིན་པའི་རིག་གནས་ཀྱི་ལྟེ་བ་འབྲོག་པ་ལ་སོགས་པ་རྩ་མེད་བཟོས་ནས་ད་དང། མདོ་དབུས་མཐོ་སྒང་གི་སྒང་ནས་བོད་པ་ཟེར་ནི་ཟིག། མེད་ནི་ཟིག། བཟོ་གོ་ནོ་གི་སྐབས་འདི་ལ་ཡིན་ན། རྒྱ་ནག་དམར་བོ་གི་ཁེ་ཕན་ཅུང་ཙམ་སྤྲད་པ་དེ་ལ་མ་བལྟས་ད་དང། བོད་མི་རིགས་ཀྱི་རང་གི་ད། སྣོད་བཅུད་གཉིས་ཀ་སྲུང་སྐྱོབ་བྱེད་རྒྱུ་འདིའི་ཕྱོགས་ཡིན་ན། ཧྲ་ལ་ཡི། ལྷག་པར་དུ་བོད་མི་རིགས་ཀྱི་སྐད་དང་ཡི་གེ་ཡུལ་སྲོལ་གོམས་གཤིས་ཐུན་མོང་མ་ཡིན་པའི་རིག་གཞུང་རྩ་ཆེན་པོ་འདི་ཡིན་ན་སྲུང་སྐྱོབ་བྱེད་རྒྱུ་ག་དེ་ལ་བབ་ཡོད་ནོ་གི་རྒྱུ་མཚན་ག་ཚང་མ་གི་ད་ཤུགས་རྒྱག་རྒྱུ་ག་དེ་ཚོ་ལ་ཐུག་འདུག་གི་བསམ་གི། ཚང་མ་གི་ད་དངོས་གནས་དྲང་གནས་ཤུགས་རྒྱག་བའི་ཅིག་ཧྲ་ལ་ཟིག་ཡེ་གཏོང་རྒྱུ་ན་པཎ་ཆེན་སྐུ་ཕྲེང་བཅུ་པ་ལ་སོགས་པས་ད་བོད་ཀྱི་རྩ་དོན་གི་ཆེད་དུ